ཤིང་མ་ཡིན་ལས་ཀྱི་ལོག་པ་ཆོས་ཅན། འདུ་བ་ཤ་རིགས་སྤྱི་ཡིན་ཏེ། ཤ་པ་ལ་སོགས་པའི་ཤིང་གསལ་ཀུན་ལ་ཐུན་མོང་རྫས་སུ་འགྲོ་བའི་ཕྱིར་ད་ལྟའི་ས་བྲི་ག་བྱེད། ཐ་སྙད་འཁྲུལ་བ་ཡིན་ན་རང་མཚན་ཐོབ་པ་འགལ་ལོ་ཟེར་ན་དེ། ཐ་སྙད་ནོར་དོན་རྒྱས་བྱེད་ཅེས་ཁ་སང། རྒྱས་བྱེད་བྱེད་སའི་བྱེད་པ་རེད་བ་དེའི་ཐ་སྙད་དེ་ག་རེ་ཟེར་ན་ནོར་ཞིང་འཁྲུལ་བའི་དོན་ཅན་ཡིན། ལབ་ས་རེད་བ་ཡིན། ས་བྲི་ས་ནི། ཏེ། ཐ་སྙད་དེ། ནོར་ཞིང་འཁྲུལ་བའི་དོན་ཅན་ཡིན་ན་ཐ་སྙད་དེ་ལ་བརྟེན་ནས་རང་མཚན་ག་རེ་ཐོབ་གི་རེད་ཁོ་ནོར་བ་རེད་བ་ཟིག་བ། རང་མཚན་ཐོབ་པ་འགལ་ལོ་ཞེ་ན། བྱས་ནས། སྒྲ་མི་རྟག་ཅེས་བརྗོད་པའི་སྒྲ་དང་དེ་དག་རྟོགས་པའི་རྗེས་དཔག་ལ་སོགས་པ། དངོས་པོ་རྣམས་ཀྱི་ཐ་སྙད་དེ་ཀུན་ཡང་ཆོས་ཅན་བྱས་ནས། དོན་གྱི་གཞན་སེལ་ཐོབ་པའི་ཡུལ་ཅན་ཡིན་ཏེ་འཁྲུལ་བ་ཡང་ཕན་ཚུན་འབྲེལ་བ་མེད་པས། ཕན་ཚུན་འདྲེ་བ་མེད་པའི་རང་མཚན་ལ་བརྒྱུད་ནས་བརྟེན་པའི་ཐ་སྙད་དོན་མཐུན་ཡིན་པའི་ཕྱིར་རོ། བྱས་ཙང་དེ་དོན་གྱི་གཞན་སེལ་ཐོབ་པའི་ཡུལ་ཅན་ཁ་སང་ང་ཚོས་སྐད་ཆ་ཤོད་སོང་བ་དེ་འདྲ

སྒྲ་མི་རྟག་པ་རྟོགས་པའི་རྟོག་པ་དེ་དོན་སྤྱི་བརྒྱུད་པའི་སྒོ་ནས་འགྲོ་དགོས་བ་ཡིན་ཙང་ཐ་སྙད་དེ་ཉིད་གཉིས་བཞག་ནས་ཐ་སྙད་དེ་ཉིད་འཁྲུལ་པ་ཡིན། ལབ་དགོས་རེད་ཡག་གི་སྟངས་མ་ཡག་གི་ཐ་སྙད་ཇི་སྙན་བོ་དེའི་བྱེད་ཡོད་པ་རེད་བ། སྒྲ་དེ་སྒྲ་མ་ཡིན་ལས་ལོག་ཨ་ནི། མི་རྟག་པ་མ་ཡིན་པ་ལས་ལོག་པ་ཡིན་ཙང་གཞི་མཐུན་ཐ་སྙད་སླེབས་ཡོང་དགོས་རེད་བ། མཐར་ཐུག་དེ་དེ་སྒྲ་མི་རྟག་ཅེས་བརྗོད་པའི་སྒྲ་དང་དེ་དག་རྟོགས་པའི་རྗེས་དཔག་ལ་སོགས་པའི་དངོས་པོ་རྣམས་ཀྱི་ཐ་སྙད་དེ་ཀུན་ཡང་ཆོས་ཅན་བྱས་ཨ་ནི་དོན་གྱི་གཞན་སེལ་ཐོབ་པའི་ཡུལ་ཅན་ཡིན་ཏེ། ཡིན་པའི་རྒྱུ་མཚན་གོ་ལ་འཁྲུལ་པ་ཡོད་ས་རེད་དེ་ཕན་ཚུན་འདྲེ་བ་མེད་པའི་རང་མཚན་ལ་བརྒྱུད་ནས་བརྟེན་པའི་ཐ་སྙད་དོན་མཐུན་ཡིན་པའི

བྱས་ཙང། དངོས་སུ་སྒྲ་མི་རྟག་པ་རྟོགས་པའི་རྗེས་དཔག་ཚད་མ་དེ་ལྟར་སྒྲ་མི་རྟག་པ་རྟོགས་པའི་རྟོག་པ་ཐེབས་མ་གཉིས་མ་དེ་ཡ་ཡ་ཡ་རྩད་བཅད་ན་ད་ཐུག་སར་རོ་སྒྲ་ལ་ཐུག་གི་ཡོད་ས་རེད་བ་བྱས་ཙང་དོན་གྱི་གཞན་སེལ་སྒྲ་དེ་ཐོབ་པའི་ཡུལ་ཅན་རེད། འོ་ཐ་སྙད་དོན་མཐུན་ཡིན་པའི་ཕྱིར་རོ་ཅེས་ཁྱབ་པ་ཡོད་དེ་ད་དེ་ཡིན་གྱི། འཁྲུལ་པ་ཡིན་ཡང་ཟེར་ཁོ་གཉིས་པོ་དེ་ཐ་སྙད་འཁྲུལ་པ་དེ་ཡིན་ན་ཡང་ཕན་ཚུན་འདྲེ་བ་མེད་པའི་རང་མཚན་ལ་བརྒྱུད་ནས་བརྟེན་པའི་ཐ་སྙད་དོན་མཐུན་ཡིན་ཙང་རང་མཚན་ཐོབ་པའི་ཡུལ་ཅན་རེད། དོན་གྱི་གཞན་སེལ་ཟེར་ན